དེ་ནས་ནིའུ་ཡོག་ས་གནས་བོད་རིགས་ཚོགས་པས་སྲིད་སྐྱོང་མཆོག་ལ་དམིགས་བསལ་གསོལ་སྟོན་དང་རིག་གཞུང་འཁྲབ་སྟོན་ཞིག་གོ་སྒྲིག་གནང་ཡོད་པ་ལྟར་དེའི་ཐོག་མཉམ་ཞུགས་གནང་རྒྱུ་ཡིན་པ་རེད། བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་གྱི་བར་རྐང་འཁོར་སྐོར་བཞུད་ཀྱི་ལས་འགུལ་སྤེལ་བཞིན་པ་འཇམ་དབྱངས་བསྟན་འཛིན་ལགས། རྒྱ་གར་གྱི་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་ཕེབས་འབྱོར་གྱི་སྐབས། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བདེ་དོན་དབུས་པའི་མི་མང་ནས་སྣེ་ལེན་ཞུས་ཡོད་པ་རེད།

བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གནས་ཚུལ་ཞིག་ལ་གསན་རོགས། ཨ་མི་རི་ཀའི་ཨིན་ཏི་ཨ་ན་མངའ་སྡེ་ནང་རྟེན་གཞི་བྱས་པའི་ཨར་ལམ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བཞི་བཞུགས་སྒར་རྡ་རམ་ས་ལར་ཆེད་ཕེབས་ཀྱིས་དུས་ཡུན་ཟླ་བ་བཞི་ཙམ་རིང་ཁུལ་དེར་ཆགས་པའི་བོད་མིའི་ཁྱིམ་ཚང་དང་ས་རཱ་མཐོ་སློབ་བཅས་ཀྱི་ནང་གནས་བཞུགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་སོགས་ལ་རྒྱུས་ལོན་གནང་བཞིན་འདུག་ཅིང། ཨ་མི་རི་ཀར་སྐྱེས་འཚར་བྱུང་བའི་སློབ་མ་ཧེ་ལ་རི་ལགས་ཀྱིས། བཀྲ་ཤིས་བདེ་ལེགས། ངའི་མིང་ལ་ཧེ་ལ་རི་ཡིན།
ང་ལྟ་བུ་མཚོན་ན་མི་རིགས་འདྲ་མིན་གྱི་སྐད་ཡིག་སྦྱོང་རྒྱུར་དོ་སྣང་ཡོད། ད་རེས་ས་རཱ་མཐོ་སློབ་ཏུ་བོད་ཡིག་སྦྱངས་པས་ཧ་ཅང་གི་སྤྲོ་སྣང་བྱུང། བོད་ཀྱི་ཆོས་དང་རིག་གཞུང་དེ་ཐུན་མོང་མ་ཡིན་པ་ཞིག་རེད་འདུག་བོད་མི་ཚོ་ནི་མི་རིགས་དབྱེ་མེད་ཀྱིས་འགྲོ་བ་མི་ཚང་མར་འདུ་ཤེས་བཟང་པོ་བསྐྲུན་ཐུབ་མཁན་གྱི་མི་རིགས་ཤིག་ཡིན་པ་ཚོར་སྣང་བྱུང་བའི་ཁར་གཤིས་རྒྱུད་བཟང་པོ་ཡོད་པའི་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་སློབ་མ་དེ་དག་ནི་ཁ་སྔོན་སྤྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་ཟིན་ནས་ས་རཱ་མཐོ་སློབ་ཏུ་ཟླ་བ་གཅིག་ལྷག་རིང་བོད་ཀྱི་སྐད་ཡིག་ལ་སློབ་གཉེར་གནང་སྟེ་ད་ལྟའི་ཆར་ཁོང་རྣམས་བཞུགས་སྒར་ཁུལ་གྱི་བོད་མི་ཁྱིམ་ཚང་ཁག་ཏུ་གནས་སྡོད་ཀྱིས་བོད་མིའི་ལོ་རྒྱུས་དང་ཡུལ་སྲོལ་གོམས་གཤིས་བཟང་པོ་རྒྱ་ནག་གི་བཙན་གནོན། རང་དབང་འཐབ་རྩོད་སོགས་ཀྱི་གཏམ་རྒྱུད་ལ་རྒྱུས་ལོན་གནང་མུས་ཡིན་འདུག། ཨ་མི་རི་ཀའི་ཏྲེག་སིས་མངའ་སྡེ་ནས་ཡིན་པའི Gus ལགས་ཀྱིས། I feel motivated. བོད་མིའི་ཁྱིམ་ཚང་ནང་དངོས་སུ་གནས་སྡོད་བྱས་ནས་བོད་མིའི་ཡུལ་སྲོལ་གོམས་གཤིས་དང་བཙན་བྱོལ་ལ་ཇི་ལྟར་བཅར་བའི་ལོ་རྒྱུས་སོགས་ལ་རྒྱུས་ལོན་བྱས་པའི་སྐབས་འདིར་ཡོད་པའི་བོད་མི་མང་པོ་ཞིག་ཆུང་དུས་ནས་རང་གི་ཕ་མ་སྤུན་མཆེད་དང་ཁ་བྲལ་ཏེ་བཙན་བྱོལ་དུ་ཡོང་དགོས་བྱུང་འདུག་ཀྱང་ད་དུང་སེམས་ཤུགས་མ་ཆག་པར་རང་གི་རྐང་པ་སྒང་ལ་ལངས་ཏེ་མུ་མཐུད་རང་དབང་འཐབ་རྩོད་བྱེད་མུས་རེད་འདུག་ལ་མི་རིགས་ཀྱི་ལ་རྒྱ་སོགས་བརྟན་པོ་འདུག་པས་ང་རང་ལ་ཡང་སེམས་འགུལ་ཆེན་པོ་ཐེབས་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་ལས་གཞི་འདི་ནི་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་དང་རྡ་ས་རིགས་ལམ་སློབ་གཉེར་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་ས་རཱ་མཐོ་སློབ་ཀྱི་སློབ་དཔོན་གཞོན་པ་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་གཙོ་འགན་བཞེས་ཏེ་ད་བར་ལོ་ངོ་བཅུ་ཕྲག་གཅིག་ལྷག་ཕྱིན་འདུག་ཅིང། ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཕྱི་རྒྱལ་སློབ་མ་མང་པོ་ཞིག་རང་ཡུལ་དུ་ཕྱིར་ལོག་གནང་བའི་རྗེས་བོད་མིའི་འཐབ་རྩོད་ལ་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱབ་སྐྱོར་གནང་བཞིན་འདུག་དཔེར་ན་དེ་སྔ་ཨར་ལམ་སློབ་ཆེན་ནས་རྡ་རམ་ས་ལར་ཕེབས་པའི་སློབ་མ་ཁག་ཅིག་གིས་མཐོ་སློབ་དེ་ཉིད་ནང་དུ་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་ཚོགས་པ་ཞིག་ཀྱང་གསར་བཙུགས་གནང་ཡོད་འདུག། ཕྲུ་གུ་གསར་པ་གསར་པ་སླེབས་བསྡད་ཡོད་རེད་ལ། ཕྲུ་གུ་རྙིང་པ་རང་ཅག་སླེབས་བསྡད་ཀྱི་ཡོད་མ་རེད། ཁོ་རང་ཚོ་དེ་ལ་ཡོང་དུས་བོད་ཀྱི་གནས་སྟངས་དེ་ཚོ་ཅིག་མཐོང། བོད་མིའི་གནས་སྟངས་དེ་ཚོ་ཅིག་མཐོང། དེ་བྱས་ཡོང་དུས་ཕ་གིར་ལ་ཡང་ཕར་ཕྱིན་ནས་ང་ཚོའི་གི་རྩ་དོན་དེ་འདྲ་ལ་ད་ཆོད་ཁས་ཕེན་མ་ཐུབ་པ་ནས་ཡང་ཆབ་སྲིད་ཀྱི་ཐོག་ནས

I'm going to do more research about it.
ངས་འཛམ་གླིང་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་སོགས་ཀྱི་ཐད་སློབ་གཉེར་བྱེད་མུས་ཡིན་པ་མ་ཟད་ཞོར་དུ་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་སྤེལ་གྱི་ཡོད། རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་བའི་གནས་ཚུལ་ཁག་དེ་སྔ་གོ་མྱོང་ཡོད་པ་ལས་གཏིང་ཟབ་ཤེས་རྟོགས་མེད། དེར་བརྟེན་ད་རེས་རྡ་རམ་ས་ལར་དངོས་སུ་ཡོང་སྟེ་བོད་ནང་གི་ཁོར་ཡུག་གནས་སྟངས་དང་ལྷག་པར་དུ་བོད་ཀྱི་འཁྱག་རོམ་རྣམས་བཞུར་བ་ཡིན་ན་ཨེ་ཤི་ཡའི་ཡུལ་མི་ཚོར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་ཀྱི་ཐད་ཉམས་ཞིབ་དང་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་གོང་ཞུས་ཕྱི་རྒྱལ་སློབ་མ་དེ་དག་ཟླ་བ་བཞི་ཙམ་རིང་རྡ་རམ་ས་ལར་བཞུགས་པའི་རིང་འདིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་རྒྱུར་གཙོས་པའི་བོད་མིའི་སྒྲིག་འཛུགས་དང་གཞུང་ཁུངས་མིན་པའི་ཚོགས་སྡེ་ཁག་དང་དེ་བཞིན་མཚོ་པདྨ་དང་སྦིར་བཀྲ་ཤིས་ལྗོངས་སོགས་བོད་མིའི་གཞིས་སྒར་ཁག་ཏུ་གཟིགས་སྐོར་ཕེབས་ཀྱི་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

མང་ཚོགས་ཀྱི་ནང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ཕན་ཚུན་རྟེན་དང་རྟེན་འབྲེལ་གྱི་འབྲེལ་བ་ཡིན་པ་གསལ་པོ་ཤེས་པ་དེ་ཇེ་ཆེར་དུ་འགྲོ་བཞིན་ཡོད་པ་ལ་བརྟེན་ནས་ཚང་མས་ནུས་པ་མཉམ་སྤུངས་བྱས་ན་རིང་མིན་འབྲས་བུ་བཟང་པོ་ཞིག་སྨིན་པའི་ཡིད་ཆེས་གནང་གི་ཡོད་པ་དང་ནིའུ་ཛི་ལན་གྱི་རྒྱལ་ཁབ་ཀྱི་རྡུལ་ཕྲན་མཚོན་ཆ་དང་འབྲེལ་བའི་སྲིད་ཇུས་འཛིན་བཞིན་ཡོད་པ་དེར། སྲིད་བློན་གསར་པ་ཁོང་གིས་ཀྱང་སྲིད་ཇུས་དེ་ཡི་ཐོག་ལ་མུ་མཐུད་ནས་ཤར་སྐྱོད་ཀྱི་ཆེད་དུ་ཆོད་སེམས་བརྟན་པོ་ཡོད་པ་ནི་རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་རིམ་པས་འཛམ་གླིང་ཡོངས་རྫོགས་སུ་རྡུལ་ཕྲན་མཚོན་ཆ་མེད་པའི་རེ་བ་དང་ཐབས་ཤེས་གནང་དགོས་པ་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད།

ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོར་ཆེད་ཕེབས་ཀྱིས་བོད་མི་ཚོར་བོད་ཀྱི་དཀའ་རྙོག་སེལ་རྒྱུར་རྒྱ་ནག་གཞུང་དང་འབྲེལ་བ་མ་བྱས་པར་འགྲོ་ས་མེད་པ་དེ་གསལ་པོ་ཤེས་དགོས་པ་དང། དེ་བཞིན་བོད་ཀྱི་དཀའ་རྙོག་མ་སེལ་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ནང་གི་དངོས་ཡོད་གནས་སྟངས་ངོ་འཕྲོད་ཐུབ་པ་བྱེད་རྒྱུ་དེ་ནི་ང་ཚོ་ཡི་ལས་འགན་རེད་ཅེས་སོགས་གསུངས་ཡོད་པ་རེད། རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པས་ཀྱི་ང་ཚོ་འགྲོ་ས་ཡོག་མ་རེད་ལྟ་བཞིན་འདི་གསལ་བོ་ངེས་པར་དུ་ཤེས་དགོས་རེད་གཅིག་དེ་དང་གཉིས་ནས་བོད་རྒྱའི་དཀའ་རྙོག་འདི་སེལ་མ་ཚར་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་བོད་དོན་དྲིལ་བསྒྲགས་བྱེད་ཡ་ད་བོད་ནང་གནས་སྟངས་ཞིབ་འཇུག་ཚད་ལ་ལྡན་པ་བྱས་རྗེས་དངོས་ཡོད་གནས་ཚུལ་ག་རེ་ཡིན་པ་འདི་གའི་དེ་རྒྱལ་སྤྱིའི་སྤྱི་ཚོགས་ལ་འཕྲོད་ཐུབ་པ་བྱས་དེ་ང་ཚོའི་ལས་འགན་རེད། དེ་ཡིན་དུས་ཚོམ་བུ་འདི་འདྲའི་གཅིག་གི་ཡང་ལས་ཀ་བྱེད་ཀ་འགྲོ་བའི་སྐབས་ལ་ཡིན་པ་ཡིན་ནས་དངོས་ཡོད་གནས་སྟངས་ལ་ཐོག་ནས་ག་རེ་བྱུང་དགོས་རེད་ཟེར་ན་ད་ཨ་མི་རི་ཀ་སོགས་ལ་འོས་ཆེན་ཡིན་པ་ཡིན་ན་ད་ལྟ་འཛམ་བུ་གླིང་ཚང་མའི་ནང་ལོགས་ནས་རྒྱལ་ཁབ་ཚང་མའི་ནང་ལོགས་ནས་ད་ང་ཚོར་ཡ་ཅིག་རོགས་སྐྱོར་བྱེད་མཁན་ཤུགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་རྒྱ་གར་ང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད་འདུག་བྱས་ནས་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་ནས་ཨ་མི་རི་ཀའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕར་ཅིག་བཞག་བྱས་བོད་ཀྱི་ཁེ་ཕན་དེ་ཚུར་བླངས་ནས་བྱེད་ཀྱི་རེད་པས་ཟེར་ན་དེ་དུས་ནམ་ཡང་ཡོང་གི་མ་རེད་རྒྱ་གར་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་ཡོ་རོབ་རྒྱལ་ཁབ་སུ་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་འདི་ཤེས་པ་ཆགས་དགོས་རེད། ཡང་སྲིད་སྐྱོང་མཆོག་གིས་བོད་མི་ཚོ་གིས་རང་རང་མི་རིགས་ཀྱི་རིག་གཞུང་བདག་པོ་རྒྱག་རྒྱུ་དེ་གལ་ཆེན་པོ་ཡིན་སྐོར་སོགས་གསུངས་ཡོད་པ་རེད། ང་རང་ཚོ་གིས་ང་རང་ཚོ་གི་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན། ལྷག་པར་དུ་ད་ལྟའི་མི་རབས་འདི་གིས་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོ་གིས་མ་འོངས་པར་བོད་ཀྱི་ལོ་རྒྱུས་ཤེས་ཀྱི་ཡོད་པ་མ་རེད་པ། འདིས་མི་རབས་ནས་མི་རབས་ཕྱིན་ནས་ང་ཚོ་བརྒྱུད་སྤྲོད་ཚོས་ག་འདྲ་བྱེད་ཀྱི་ཡིན་པ། འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་གར་འགྲོ་བའི་སྐབས་དེ་ལ་ཡང་ག་འདྲ་བྱས་ནས་འགྲེལ་བཤད་རྒྱག་གི་ཡིན་པ། འདི་ངེས་པར་དུ་བསམ་གཏང་དགོས་པ་ཞིག་རེད་དོ།

ཡང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཕྱི་ཚེས་བཅུ་བདུན་གྱི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གྱི་ནང་ལ་སྐོང་འཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་དེའི་ནང་ཁོང་གིས་བོད་དོན་གཏམ་བཤད་དང་ཁུལ་དེ་ཡི་གནད་ཡོད་མི་སྣ་ཚོར་བོད་དོན་འབོད་སྐུལ་གནང་ཡོད་པ་རེད། ཐའེ་ཝན་ནང་ལ་ཡང་ཞུས་ངའི་བོད་པ་ཚོ་གི་དཀའ་ངལ་ག་རེ་ཡོད་རེད་ཟེར་ནས་འདི་སྐོར་ལ་ཡང་ཏོག་ཙ་ཅིག་བཤད་རྒྱུའི་གོ་སྐབས་རག་སོང་དེ་ལྟ་མི་སྲིད

བོད་མི་ཚོ་གིས་རྒྱ་ནག་དམར་ཤོག་གཞུང་གི་བསླུ་བྲིད་ཀྱི་འོག་ལ་མི་ཚུད་པར་ཡིད་གཟབ་དགོས་པའི་འབོད་སྐུལ་གནང་ཡོད་འདུག། ཉན་མཁན་རྣམ་པ་ཚོ་དེ་རིང་གི་གསར་འགྱུར་ཕྱོགས་བསྒྲིགས་ཀྱི་ལེ་ཚན་དེའི་སྙན་སྒྲོན་འོག་མ་བཀྲིན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

བོད་གངས་ཅན་གྱི་ལྗོངས་སུ་བྱུང་བའི་ཆོས་བརྒྱུད་ཁག་ཕལ་ཆེར་ལ་ཐུན་མོང་དུ་ཡོད་པའི་ཕྱག་སྲོལ་ཞིག་ནི། རྡོ་རྗེའི་སློབ་དཔོན་སུ་ཞིག་གིས་སློབ་མ་ལ་གསང་སྔགས་ཀྱི་སྨིན་བྱེད་དབང་གི་གདམས་པ་གནང་བའི་སྐབས་སུ་ཐོག་མར་དཀྱིལ་འཁོར་སྒྲུབ་ཅིང་སྨིན་བྱེད་དབང་གི་གདམས་པ་འབོགས་པ་ལ་བར་དུ་གཅོད་པའི་བགེགས་དང་མི་མ་ཡིན་མཐའ་དག་མཐའ་ལ་བསྐྲད་དེ། གནོད་སྐྱོན་བྲལ་བའི་ཁོར་ཡུག་གཙང་བཟོ་བྱེད་པ་དེ་ཡིན་ན་ཡང། ལོ་ངོ་བཅུ་ཕྲག་དུ་མའི་ཡར་སྔོན་ཞིག་ནས་གོང་ས་རྒྱལ་བའི་དབང་པོ་མཆོག་ཉིད་ཀྱིས་དབང་དང་གདམས་པ་གང་ཞིག་གནང་བའི་སྔོན་འགྲོ་ལ། བགེགས་སྐྲོད་མཚམས་བཞག་པ་དེ། སྔོན་བྱོན་གྱི་སྐྱེས་ཆེན་ཁག་གི་མཛད་སྲོལ་ལ་མ་གུས་པར་སྣང་བ་ལྟ་བུ་མིན་པར། སྐུ་ཚེ་འདི་ཉིད་ཁོ་ནའི་དབང་དུ་བྱས་ན་ཡང། ལོ་ངོ་བཅུ་ཕྲག་དུ་མའི་གོང་རོལ་ནས་མ་རྒན་སེམས་ཅན་ཐམས་ཅད་གཉེན་དུ་ལྟ་བའི་གཞན་གཅེས་འཛིན་ལ་བློ་སྦྱོང་ཤུགས་དྲག་གནང་ནས་ཁོང་གི་ཐུགས་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འཁྲུངས་པའི་སྟོབས་ཀྱིས་སྣང་སྲིད་ཐམས་ཅད་གཉེན་དུ་ཤར་བའི་ཚེ་ན། འགྲོ་བ་རིགས་དྲུག་གིས་བསྡུས་པའི་སེམས་ཅན་མཆིས་སོ་ཅོག་གི་ནང་དུ། མཐའ་ལ་བསྐྲད་རྒྱུའི་བགེགས་ཤིག་དང། འཁོར་དུ་བསྡུ་རྒྱུའི་གཉེན་ཞིག་ལོགས་སུ་མེད་པ་ལ། ངེས་ཤེས་གཏིང་ནས་རྙེད་པ་ལ་བརྟེན་ནས། དབང་སོགས་ཀྱི་སྔོན་འགྲོ་ལ། བར་དུ་གཅོད་བྱེད་དུ་གྲགས་པའི་བགེགས་རིགས་འབྱུང་པོ་མི་མ་ཡིན་དག། མཐའ་ལ་བསྐྲད་རྒྱུ་མཚམས་འཇོག་གནང་བ་དེ་གསལ་བཤད་མཛད་ཡོད་པ་ནི་དོན་དག་ཧ་ཅང་གལ་ཆེན་ཞིག་ཡིན་ཏེ། ལྟ་བ་རྟེན་འབྱུང་དང་སྤྱོད་པ་འཚེ་བ་མེད་པ་ལ་ཉམས་ལེན་བྱེད་པར་རློམ་མཁན་ཞིག་ཡིན་ཕྱིན། སེམས་ཅན་གྱི་ནང་དུ་དགྲ་དང་གཉེན་གྱི་དབྱེ་བ་བཀར་ཏེ་ཕྱོགས་གཅིག་ལ་ནང་ཚགས་བྱེད་པ་དང། གཅིག་ཤོས་ལ་དགྲ་རུ་བལྟས་ཏེ་གཏོར་ཟོར་འཕེན་པ་སོགས་ཀྱི་ལས་བྱེད་པ་དེ་རིགས། དོན་གྱིས་ནང་འགལ་ལྟ་བུ་ཆགས་ཀྱི་ཡོད་དེ། མགོན་པོ་མཆོག་ཉིད་ཀྱིས་ཞལ་རྩེད་དང་སྦྲགས་ནས། བགེགས་དང་འབྱུང་པོ་དེ་རིགས་ཀྱིས་ང་ཚོར་བལྟས་བསྡད་པའི་ཚེ་ན། ཞོགས་པ་སྔ་མོར་སྐྱབས་འགྲོ་སེམས་བསྐྱེད་སྒོམ་ཁུལ་བྱས་ནས། སེམས་ཅན་མཐའ་དག་བདག་གི་མགྲོན་དུ་གཉེར་ཚུལ་སོགས། སེམས་ཅན་ཐམས་ཅད་ལ། ཉེ་རིང་ཕྱོགས་རིས་སྤུ་ཙམ་མེད་པར་བཤད་ཀྱང། དེ་ནས་ཅང་མི་འགོར་བར་རྩམ་པའི་གཏོར་ཟོར་བཟོས་ཏེ། བགེགས་དང་བར་ཆད་འབྱུང་པོ་མི་མ་ཡིན་དག། མཐའ་ལ་སྐྲོད་པའི་ལས་ལ་འབད་པ་གཉིས་གནང་གི་ཡིན་པས། བླ་རྒན་མགོ་གཉིས་མ་འདིས། ཅི་བྱེད་ལ་ཡིད་ཆེས་མི་འདུག་སྙམ་གྱི་ཡོད་པར་གསུངས་པ་སོགས། དོན་གྱིས་ང་ཚོས་ཆོས་པའི་གཟུགས་ཀྱིས་ཆོས་མིན་གྱི་ལས་ལ་འཇུག་མི་འོས་པའི་ལམ་སྟོན་མཛད་ཀྱི་ཡོད་པ་དེ་ཡིན།

འབྲེལ་བ་ཡོད་དུས་པ་དེ་འདྲའི་གཅིག་གིས་ད་མི་རིགས་ཀྱི་ཆ་བྱས། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཁ་བ་གངས་ཅན་པའི་ལོ་རྒྱུས་སུ་གྲགས་པ་ནི། བོད་ཀྱི་ཡུལ་འདི། འཕགས་མཆོག་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཡིན་པ་དེ་རེད་ལ། དེ་ལྟར་གྲགས་དང་གྲགས་བཞིན་པ་དེ་ཡང་རྒྱུ་མཚན་གང་ཡང་མེད་པར་མགོ་བདེ་ལྕེ་བདེ་ཞིག་གིས་རྟོག་སྒྲུང་བཟོས་པ་ལྟ་བུ་མིན་པར། བོད་མི་རྣམས་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་བྱ་ཐུན་མོང་མ་ཡིན་པར་གྱུར་པའི་ཚུལ་དེ་ནི། གཅིག་ནས་བོད་ཁམས་ཡོངས་རྫོགས་གཅིག་གྱུར་གནང་མཁན་གྱི་བཙན་པོ་སྲོང་བཙན་སྒམ་པོ་དང། རྒྱ་གར་ནས་ནང་པའི་མཁས་པ་དང་གྲུབ་ཆེན་དག་གདན་དྲངས་ཏེ། བཀའ་བསྟན་བོད་སྒྱུར་གྱི་ལས་གཞི་རླབས་ཆེན་འཛིན་མཁན་བཙན་པོ་ཁྲི་སྲོང་ལྡེ་བཙན་སོགས་གཙོས་པའི་བོད་ཀྱི་དཔོན་ཆེན་དང་བླ་ཆེན་གང་ཞིག་ཡིན་ཀྱང་འཕགས་པ་སྤྱན་རས་གཟིགས་ལ་འབྲེལ་བ་ཟབ་མོ་ཡོད་པ་ལོ་རྒྱུས་སུ་འཁོད་ནས་ཡོད་པ་དང། བོད་ཀྱི་མི་གྲངས་ས་ཡ་དུ་མ་ཡོད་པའི་ནང་དུ་ལས་མ་རུང་བར་འཇུག་མཁན་ཡོད་པ་ནི་མི་རིགས་གཞན་པ་དག་དང་གཅིག་མཚུངས་ལྟ་བུ་ཡིན་མོད་ཀྱི། བོད་མི་རིགས་སྤྱི་ཡོངས་ཀྱི་ཆ་ནས་བལྟས་ན་བྱམས་པ་དང། སྙིང་རྗེའི་སེམས་ཁམས་དམིགས་བསལ་བ་ཡོད་པ་དེ། སྙིང་རྗེའི་ལྷ་མཆོག་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས་རྗེས་སུ་བཟུང་བའི་རྟགས་ཙམ་ལ་བཤད་ཆོག་པ་ལྟ་བུ་ཡིན་ཞིང། ད་དུང་སྟོན་པ་བཅོམ་ལྡན་འདས་གང་ཉིད་ཀྱི་གསུང་རབ་ཀྱི་ནང་དུ་ཡང། བསྟན་པ་བྱང་ནས

འཕགས་པ་ཝ་ཏི་བཟང་པོ་དེ་ཉིད་བལ་ཡུལ་དུ་སྤྱན་དྲངས་ཤིང། དེ་ནས་རིམ་གྱིས་རྒྱ་གར་དུ་གདན་དྲངས་ཏེ། རྒྱལ་བ་རིན་པོ་ཆེ་དང་མཇལ་འཕྲད་བྱུང་བའི་རྗེས་སུ། སྐུ་དེ་ཉིད་ཀྱི་བདག་པོ་རྫོང་དཀར་ཆོས་སྡེ་ཡིན་ཕྱིར། དེ་ཉིད་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་གསར་འཛུགས་བྱས་པ་དེར། གདན་འདྲེན་ཞུ་དགོས་པ་གང་ཞིག་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་དུ་བཞུགས་ན་འགྲོ་དོན་འཕེལ་ཆེ་བར་དགོངས་ནས་ཟན་རྟགས་བསྒྲིལ་བའི་སྐབས་སུ། རྒྱལ་བའི་སྐུ་དྲུང་དུ་བཞུགས་ན་ལེགས་པ་བབས་པའི་དབང་གིས། བཞུགས་སྒར་ཕོ་བྲང་དུ་བཞུགས་ནས་རྒྱུན་དུ་དེའི་སྐུ་མདུན་དུ་གསོལ་བ་དང། སྨོན་ལམ་འདེབས་ཀྱི་ཡོད་པ་བཅས། གོང་ས་རྒྱལ་དབང་སྐུ་ན་རིམ་བྱོན་དང། འཕགས་པ་སྤྱན་རས་གཟིགས་གཉིས་ལ། འབྲེལ་ལམ་དམིགས་བསལ་ཇི་ལྟར་མངའ་བའི་ཚུལ་ཟུར་ཙམ་གསུངས་ཟིན་པ་ལྟར། ལོ་རྒྱུས་དང་དོན་དངོས། ཉམས་མྱོང་ཚད་ཐུབ་ཀྱི་གནས་བབ་དག་ལ། སྣང་ཆུང་བྱ་མི་རིགས་པར་བསྟན་པ་དེ་ནི། སྐབས་འདི་ཡི་བསམ་གཞིགས་གི་ལམ་སྟོན་ཆགས་ཀྱི་ཡོད་པ་དེ་ཡིན། ཨེ་ནི་སངས་རྒྱས་ཀྱི་བསྟན་པ་ཆ་བཞག་ན་བཅོམ་ལྡན་འདས་རང་ཉིད་ཀྱིས་ངའི་བསྟན་པ་བྱང་ནས་བྱང་དུ་དར་ཡོང་ངོ་ཟེར་ནས་གསུངས་པ་རེད། རྒྱ་གར་གྱི་བྱང་བོད་བྱས། དེའི་བྱང་དེ་སོག་པོ་བྱས། བྱས་ནས། ད་འོ། ཀོ་ར། དམིགས་བསལ་གྱི་ད་མི་བཅོམ་ལྡན་འདས་ཀྱིས་ད་ལུང་གིས་ཟིན་པའི་བཟོ་བྱེད་ཀྱི་འདྲ་བ་ཡོད་བསྡད་པ་ཅིག་རེད་དེ་བཞག། ཨེ་ནི།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་བསླབ་སྟོན་བྱ་བའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གསན་པ་པོ་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་ཆ་ཚང་ཞུས་ཚར་བ་ཡིན།